ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཅིག་ནས་ཉི་ཤུ་རྩ་བཞི་བར་ཉིན་བཞིའི་རིང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་རྣམ་པར་རྒྱལ་བའི་གླིང་དུ་བོད་མིའི་སྒྲིག་འཛུགས་ཀྱི་ཆོས་དོན་ལས་ཁུངས་དང་དགའ་ལྡན་ཤར་བྱང་གཉིས་ཐུན་མོང་གི་གོ་སྒྲིག་འོག་རྒྱ་གར་དང་བལ་ཡུལ་གཉིས་ཀྱི་ས་དགེ་བཀའ་རྙིང་ཇོ་ནང་བོན་དང་བཅས་པ་བོད་ཀྱི་རིས་མེད་ཆོས་བརྒྱུད་ཁག་གི་གཞུང་ཆེན་བགྲོ་གླེང་ཐེངས་དྲུག་པ་ཚོགས་གནང་བའི་ནང་དབུ་མ་འཇུག་པ་དང་བོན་གཞུང་དབུ་མ་བདེན་གཉིས་སྐོར་གཏམ་བཤད་ཀྱི་བགྲོ་གླེང་གནང་ཡོད་ཅིང་བགྲོ་གླེང་དེའི་ནང།

ད་ཡིན་ན་བབས་ས་འདྲ་བོ་དེའི་གང་ག་གི་མཐའ་དོན་དུ་གཅིག་བབས་ཡོང་དུས་སྒང་ལ། ཐ་སྙད་པའི་ཚད་མ་འདོད་ཟེར་ན་འདྲ་མི་འདོད་ཟེར་ན་འདྲ་གང་ལྟར་སྐྱེ་བ་སྔ་ཕྱི་ཁས་བླངས་པའི་ཐོག་ནས་ཨ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་དང་ད་ག་ནང་བཞིན་གྱི་སྟོང་ཉིད་ཀྱི་ལྟ་བ་རིན་པོ་ཆེ། ཉམས་སུ་བླངས་པའི་ཐོག་ནས་ད་མཐའ་དོན་སྐུ་བཞི་ཟེར་ན་སྐུ་གཅིག་ཟེར་ན་དེའི་ཐོག་ལ་ཡང་ཐ་སྙད་མི་མཐུན་པ་ཏོག་ཙམ་ཏོག་ཙམ་ཡོང་བསྡད་ཀྱི་འདུག་སྟེ་ག་རེ་བྱས་ནའང་མ་བྱས་ནའང་ཨ་ནི་འབྲས་བུ་སངས་རྒྱས་ཀྱི་ས་ལ་བགྲོད་དགོས་པ་དེ་གཅིག་གྱུར་བྱུང་དགོས་འདུག་ད་དེ་ཚོ།

དེ་བཞིན་བགྲོ་གླེང་དེའི་ནང་བཙུན་དགོན་ཁག་གཅིག་གི་དགེ་བཤེས་མ་དང་མཁན་མོ་ཁག་གཅིག་མཉམ་ཞུགས་གནང་འདུག་པའི་ནང་ལོགས་ནས་མོན་གྷོ་འདོད་རྒུ་གླིང་བཙུན་དགོན་བྱང་ཆུབ་ཆོས་གླིང་གི་དགེ་བཤེས་མ་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་གསུང་དོན་བྱས་ན་སྟོན་པ་གཅིག་ལས་མཆེད་པའི་བོད་ཀྱི་ནང་པ་སངས་རྒྱས་པའི་ཆོས་ལ་ཁྱད་པར་མེད་ན་ཡང་གནས་སྐབས་ལྟ་བའི་འགྲེལ་ཚུལ་མི་འདྲ་བ་ཕྲན་བུ་བྱུང་བཞིན་པ་སོགས་གསུངས་གནང་གི་འདུག། ད་ཡང་སྟོན་པ་སངས་རྒྱས་གཙོ་བོ་ང་ཚོ་ལྟ་བ་མི་འདྲ་བའི་གནད་ཆེ་ས་དེ་ག་བ་ལ་ཐུག་འདུག་ལབ་ན་ཐ་སྙད་ཚད་གྲུབ་བཞག་རྒྱུ་ཤེས་མི་ཤེས་ཟེར་མཁན་དེ་དེ་གཅིག།

ཐ་སྙད་པའི་རྣམ་གཞག་དེ་ཚོ་ཞག་གཅིག་བྱེད་ཀྱི་རེད་ཡོད་རེད་ཡིན་ན་ཡང་དོན་དམ་ལ་བརྟེན་ནས་དཔྱད་པའི་མཐར་དེ་འདྲས་ཡོད་མ་རེད་ཟེར་མཁན་དེ། གཞན་ཡང་བགྲོ་གླེང་དེའི་ནང་རིས་མེད་ཆོས་སྡེ་ཁག་བཞི་བཅུ་ཞེ་བཞི་ནས་གཏམ་བཤད་པ་དང་རྩོམ་ཤོག་སྤེལ་མཁན་ཞལ་གྲངས་བཅུ་བདུན་དང་ཚོགས་བཅར་བ་ཞལ་གྲངས་བདུན་ཅུ་བཅས་ཁྱོན་བསྡོམས་ཚོགས་ཞུགས་པའི་ཞལ་གྲངས་བརྒྱད་ཅུ་གྱ་བདུན་ཐོག་དགའ་ལྡན་ཤར་བྱང་གཉིས་ཀའི་མཁན་རིན་པོ་ཆེ་རྣམ་གཉིས་དབུས་པའི

ཆོས་ཚོགས་ཐེངས་བཅུ་གཅིག་པའི་ཐོག་བཀའ་སློབ་ཕེབས་དོན་ལྟར། ཕྱི་ལོ་ཉིས་སྟོང་བཅུ་གསུམ་ལོར་བཤད་སྒྲུབ་བསྟན་པ་གོང་འཕེལ་ལྷན་ཚོགས་ཀྱི་གྲོས་ཆོད་བཞག་པ་གཞིར་བཟུང་གིས། ཕྱི་ལོ་ཉིས་སྟོང་བཅོ་ལྔ་ལོར་བོད་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང། གཡུང་དྲུང་བོན་བཅས་ཀྱི་ཆོས་བརྒྱུད་ཁག་ཕན་ཚུན་བར་མཐུན་སྒྲིལ་དམ་གཙང་ཡོང་རྒྱུ་སོགས་ཀྱི་ཆེད་དུ་དམིགས་ཏེ། རྒྱལ་བའི་དགོངས་བཞེད་སྒྲུབ་ཐབས་སུ་བོད་མིའི་སྒྲིག་འཛུགས་ཀྱི་ཆོས་དོན་ལས་ཁུངས་ཀྱིས་གཙོ་བོ་འགན་འཁུར་བཞེས་པའི་ཐོག། བགྲོ་གླེང་ཚོགས་ཡུལ་དགོན་པ་ཁག་སོ་སོ་ནས་མཐུན་འགྱུར་རྒྱབ་སྐྱོར་གནང་སྟེ་ལྷན་ཚོགས་གོ་སྒྲིག་ཞུས་མུས་ཐོག་ད་ལོའི་ལྷན་ཚོགས་དེ་སྔ་དང་མི་འདྲ་བར་ཚགས་ཚུད་ཡར་རྒྱས་ཕྱིན་ཡོད་པའི་འགྲེལ་བརྗོད་གནང་གི་འདུག། སྔོན་མ་ནས་རྩིས་གཞི་ད་ལོ་ང་ཚོ་བགྲོ་གླེང་དེ་ཚགས་ཚུད་པ་དང་ཡང་སྔོན་མ་རྩིས་གཞི་ཡར་རྒྱས་ཡག་འགྲོ་ཡོད་ང་ཚོ་དེ་འདྲ་གཞུང་ཆེན་རིས་མེད་བགྲོ་གླེང་ཚོགས་དགོས་ཡ་དམིགས་ཡུལ་གསུམ་འགྲོ་གི་རེད། དང་པོ་དེ་ང་ཚོ་གཞུང་ཆེན་སློབ་གཉེར་ཡར་རྒྱས་འགྲོ་ཡ་གཅིག་རེད་གཉིས་པ་དེ་ཕན་ཚུན། མཐུན་འབྲེལ་ཡོང་ཡ་དང་ཚུལ་ཁྲིམས། ཐུགས་མཐུན་གཙང་ཡོང་ཡ་དེ་བྱས་གསུམ་པ་དེ་ཆོས་དོན་ངོ་སྤྲོད་གསུམ་འདི་གསུམ་ཆ་ལ་དམིགས་ཡུལ་གསུམ་ཆ་འདི་གྲུབ་སྟེ་འགྲོ་སྡོད་ཀྱི་ཡོད་ཞུ་ཡ་ཡིན། བགྲོ་གླེང་དེར་ཐུགས་སྣང་གིས་བསྔགས་བརྗོད་གནང་མཁན་མི་ཉུང་བ་ཞིག་བྱུང་བཞིན་པ་མ་ཟད། ད་ལན་གྱི་བགྲོ་གླེང་དེ་ནི་དགའ་ལྡན་ཤར་བྱང་གཉིས་ཀའི་སྡེ་ཚན་ཁག་གི་ངོ་དེབ་དྲ་རྒྱ་བརྒྱུད་ཐད་གཏོང་གནང་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།